འཛམ་གླིང་གི་ས་ཕྱོགས་གང་ས་ལ་གནས་པའི་གི་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་ད་རིང་གི་ལས་རིམ་གཙོ་སྐྱོང་བ་བློ་བཟང་ཆོས་འཕེལ་ཡིན། ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང། ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་བཞི་བཅུ་ཞེ་དགུ། རབ་བྱུང་བཅུ་བདུན་པའི་ཆུ་སྟག་ལོ་ཡི། བོད་ཟླ་བཅུ་གཅིག་པ་ཚེས་གཅིག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་བཞི། གཟའ་སྤེན་པའི་གི་ལས་རིམ་ཁག་རྣམ་པ་ཚོ་ལ་འབུལ་དགོས་ཡིན། དེ་ནས་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོ་གི་དྲུང་དུ་གནས་གཟིགས་མཛད་པའི་སྐབས། བོད་ནང་ཡོད་པའི་གི་བོད་མི་ཚོ་ཡི་གི་ཆེད་དུ་སྨོན་ལམ་དང་བོད་ཀྱི་གི་བདེན་མཐའ་གསལ་བའི་གི་དུས་ཤིག་ཏན་ཏན་ཤར་གི་རེད་ཅེས། བཀའ་བསྩལ་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང། རྒྱལ་ས་ལྡི་ལིར་རྒྱ་གར་གཞུང་གི་དགུན་དུས་གྲོས་ཚོགས་ཚོགས་མུས་ཡིན་པ་དང་སྟབས་བསྟུན་ནས་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་གཉིས་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་དྲུག་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་ཞིག་སྡེ་ཚན་གཉིས་ལ་ཆ་བགོས་ཀྱིས་རྒྱ་གར་དབུས་གཞུང་གི་བློན་ཆེན་དང་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་སོགས་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་དགོས་པ། བོད་ཀྱི་ཁོར་ཡུག་གི་གལ་གནད། དེ་བཞིན་འཕགས་བོད་གཉིས་ཀྱི་ས་མཚམས་ཐོག་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་བཅས་དོན་ཚན་བཞི་ཡི་ཐོག་ལ་ཞུ་སྐུལ་གནང་ཡོད་པ་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཞིང། མཐའ་མཇུག་ཏུ།

ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གྱི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་ཆེན་མོ་ཡི་དྲུང་དུ་གནས་གཟིགས་མཛད་པའི་སྐབས། བོད་ནང་ཡོད་པའི་གི་བོད་མི་ཚོ་ཡི་གི་ཆེད་དུ་སྨོན་ལམ་དང་བོད་ཀྱི་གི་བདེན་མཐའ་གསལ་བའི་གི་དུས་ཤིག་ཏན་ཏན་ཡོང་གི་རེད་ཅེས་བཀའ་བསྩལ་ཡོད་པའི་གི་གནས་ཚུལ་ཐོན་གི། དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་གྱི་སྔ་དྲོ་གི་ཆུ་ཚོད་བརྒྱད་པ་ཡི་ཐོག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གནས་མཆོག་རྡོ་རྗེ་གདན་གྱི་གི་དགའ་ལྡན་འཕེལ་རྒྱས་གླིང་རྣམ་རྒྱལ་གྲྭ་ཚང་གི་ཕོ་བྲང་ནས་བྱང་ཆུབ་མཆོད་རྟེན་ཆེན་མོ་ལ་གནས་གཟིགས་མཛད་སྐབས་རྒྱལ་ཁབ་ཕྱི་ནང་གི་དད་ལྡན་སྟོང་ཕྲག་མང་པོ་ཡིས་ཕེབས་ལམ་གཡས་གཡོན་དུ་ལག་ཏུ་དཀར་གཙང་གི་མཇལ་དར་དང་བདུག་སྤོས་མེ་ཏོག་སོགས་ཁྱེར་ཏེ་དགའ་དད་སྤྲོ་གསུམ་གྱི་ངང་ནས་ཕེབས་བསུ་དང་མཇལ་ཁ་ཞུས་ཡོད་པ་རེད། ཡང་ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་གྱི་གི་བྱང་ཆུབ་མཆོད་རྟེན་ཆེན་མོ་ཡི་དྲུང་དུ་བདག་ཅག་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་བརྙན་ལ་གནས་གཟིགས་དང། སྣང་གསལ་མཆོད་སྡོང་ཞལ་འབྱེད་གྲུབ་པའི་རྗེས། རྒྱུན་ཆགས་གསུམ་པ་དང། རྟེན་འབྲེལ་བསྟོད་པ། ཤེས་རབ་སྙིང་པོ་དང། པཎ་གྲུབ་བཅུ་བདུན་གྱི་གསོལ་འདེབས། དེ་བཞིན་བསྟན་རྒྱས་སྨོན་ལམ་དང། ཐུབ་བསྟན་རིས་མེད་རྒྱས་པའི་གི་སྨོན་ལམ་བཅས་འདོན་གྲུབ་པའི་གི་རྗེས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ཕྱི་ནང་གི་གསར་འགོད་པ་ཁག་ཅིག་ལ། ད་རེས་གནས་གཟིགས་དང་འབྲེལ་བའི་སྐོར་ལ། བཀའ་སྩལ་པའི་སྐབས། བོད་ནང་ཡོད་པའི་གི་བོད་མི་ཚོ་ཡི་གི་ཆེད་དུ་སྨོན་ལམ་དང། བདེན་མཐའ་གསལ་བའི་གི་དུས་ཤིག་ཏན་ཏན་ཡོང་ངེས་ཡིན་ཞེས་བཀའ་སྩལ་ཡོད་པ་རེད། ད་བོད་ནང་གི་མི་དེ་དེ་ལུས་པོའི་ཆ་ནས་ད་ང་ཚོ་དང་ཁག་ཁག་རེད་དེ་ནས་ནང་བསམ་བློའི་ཐོག་ནས་དད་པ་དང་ཞེན་ཁོག་ཟེར་གཅིག་གྱུར་ཆགས་བསྡད་གི་ཡོད་རེད་ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཆ་ཚང་གི་མི་མང་དེ་ཡི་དེ་ཧ་ལས་པའི་ད་དད་པ་དང་ཞེན་ཁོག་ཡོད་བསྡད་པ་ཅིག་རེད་རེད་བ། ངས་སྨོན་ལམ་རྒྱག་གི་ཡོད། ཁོང་ཚོ་དེའི་དེ་བས་གངས་རི་ར་བས་བསྐོར་བའི་ཞིང་ཁམས་ཟེར་ཡག་པའི་ཚིག་དེ་གསོལ་བ་རུ་གཟིགས་པའི་སེམས་ནང་ལ་ཉར་བསྡད་ཀྱི་ཡོད་རེད་བྱས་ཙང་ཨེ་ནི་ངས་རྟག་པར་སྨོན་ལམ་རྒྱག་གི་ཡོད། ག་ལེར་ག་ལེར་ལ་ཁོ་བདེན་པའི་མཐའ་གསལ་ཡོང་ཡ་ཅིག་ཏན་ཏན་ཡོང་གི་རེད། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ཁ་སང་འཛམ་གླིང་ཡི་ནང་ཕྱི་ཡི་དངོས་པོ་གི་ཡར་རྒྱས་དེ་ཇི་ཙམ་ཕྱིན་ཀྱང་ནང་སེམས་ཀྱི་སྡུག་བསྔལ་དེ་དེ་བས་ཀྱང་གི་མང་བར་ཕྱིན་པ་དང། ཆགས་སྡང་གིས་བཅིངས་པའི་གི་གནས་སྐབས་སུ། སྟོན་པ་བཅོམ་ལྡན་འདས་ཀྱི་གི་བྱམས་བརྩེ་དང། རྟེན་འབྱུང་གི་བསླབ་བྱ་དེ་དག་གལ་ཆེན་པོ་ཞིག་ཆགས་ཡོད་པའི་སྐོར་བཀའ་སློབ་འདི་ལྟར་གནང་ཡོད་པ་རེད། བཅོམ་ལྡན་འདས་སྐུ་ངོ་མས་ལ་བྱིན་རླབས་གནང་བཞག་པའི་གནས་མཆོག་རྡོ་རྗེ་གདན་ལ་ཨེ་ནི་བསྟན་རྒྱས་སྨོན་ལམ་འདོན་ཡ་ཨེ་ནི་ཚང་མས་ཅི་སྔོན་གནས་དྲང་གནས་ཀྱི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག། ཟེར་གང་ལྟར་འཛམ་བུ་གླིང་དེ་རིང་སྐབས་སུ་ཅིག་འཁྲུག་པོ་ཞེ་པོ་ཅིག་གི་དངོས་པོ་ཡར་རྒྱས་ཞེ་ཅིག་ཡོད་དེ་སེམས་འཁྲུག་པོ་ཞེ་པོ་ཅིག་ཆགས་སྡང་ཞེ་པོ་ཅིག་ཡོད་བསྡད་པ་ཅིག་གི་ད་དེ་འདྲའི་དེ་ཁ་ཐུག་དེ་སྟོན་པ་བཅོམ་ལྡན་འདས་ཀྱི་ཨེ་ནི་བྱམས་བརྩེ་དང་ཨེ་ནི་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་གི་བསླབ་བྱ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་ཤག་ཨེ་ནི་དེ་རིང་དེ་བསྟན་ཆོག་དེ་ངས་སྨོན་ལམ་རྒྱབ་བྱེད་འདུག་ཟེར་གྱིན། སྐབས་དེར་ཕྱི་རྒྱལ་ཨིསི་རཱཨེལ་ནས་ཕེབས་པའི་དད་ལྡན་ཆོས་ཞུ་བ་ཨམ་པ་ཀོ་ཡིས། His Holiness the Dalai Lama is teaching here. ང་རང་ད་རིང་འདི་ལ་གཙོ་བོ་དེ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་ཡི་ཆེད་དུ་སླེབས་པ་ཡིན། རྡོ་རྗེ་གདན་དུ་ང་རང་སླེབས་པ་འདི་ཐེངས་དང་པོ་ཡིན། ད་རེས་ང་རང་དུས་ཡུན་རིང་པོ་ཞིག་གི་རྗེས་སུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་བ་དེ་སེམས་གཏིང་ནས་གི་དགའ་ཚོར་དང་ཚོར་སྣང་དམིགས་བསལ་ཞིག་བྱུང་ཅེས་གསུང་གི་ཡོད་པ་རེད། ཡང་སོག་ཡུལ་ནས་ཕེབས་པའི་གི་བོད་རིགས་འཕྲིན་ལས་ལགས་ཅིག་གིས། ད་རེས་ཁོང་ལོ་གསུམ་ཅིག་གི་རྗེས་སུ་གནས་མཆོག་རྡོ་རྗེ་གདན་དུ་སླེབས་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་མཇལ་རྒྱུ་དང་ཁོང་གི་ཞལ་ནས་གསུང་ཆོས་བརྗོད་རྒྱུའི་གོ་སྐབས་ཐོབ་པ་དེ་སྐལ་པ་བཟང་པོ་ཞིག་བྱུང་ཅེས་ཁོང་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། གང་སུ་གང་སུ་བོད་པ་རེད་གང་ག་རེད་ཧི་མ་ལ་ཡའི་རི་རྒྱུད་རེད་ཚང་མ་དེ་བ་ཕྱག་འཚལ་སྐོར་ཆང་བྱས་རེད་དེ་ནས་དགེ་བ་གསག་ཡག་རེད་གང་མིན་ཚད་ཡག་པོ་འདུག་དཔེ་དགའ་པོ་བྱུང། ཨ་ནི་སྐྱབས་མགོན་རིན་པོ་ཆེ་ད་རེས་མཇལ་ཁ་རག་སོང་ཨ་ནི་གསུང་ཆོས་ཡོད་རེད་དཔེ་མི་སྲིད་པའི་སྐལ་པ་བཟང་པོ་བྱུང། དེ་བཞིན་ལ་དྭགས་ནས་ཕེབས་པའི་རང་ལོ་བདུན་ཅུ་དོན་གཉིས་ལ་སོན་པའི་ཨ་མ་ཡེ་ཤེས་སྒྲོལ་མ་ལགས་ཅིག་གིས་ཁོ་མོ་ད་རིང་གོང་ས་རྒྱལ་བ་རིན་པོ་ཆེ་ཞལ་མཇལ་དང་གནས་མཆོག་རྡོ་རྗེ་གདན་གྱི་གི་བྱང་ཆུབ་མཆོད་རྟེན་མཇལ་ནས་གི་སྐོར་ར་འགྲོ་རྒྱུ་དང་ཕྱག་འཚལ་རྒྱུ་གི་གོ་སྐབས་བྱུང་ནས་ད་ང་ཤི་ན་ཡང་འགྱོད་པ་སྤུ་ཙམ་མེད་ཅེས།

དེ་ཡང་རྒྱ་གར་རྒྱལ་ས་ལྡི་ལི་རུ་རྒྱ་གར་གཞུང་གི་དགུན་དུས་ཀྱི་རྒྱ་གར་གྲོས་ཚོགས་ཚོགས་བཞིན་པ་དང་སྟབས་བསྟུན་ནས་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་གཉིས་ནས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་དྲུག་ལས་གྲུབ་པའི་གི་སྐུ་ཚབ་ཚོགས་ཆུང་ཞིག་སྡེ་ཚན་གཉིས་ལ་ཆ་བགོས་བྱས་ནས་གི་རྒྱ་གར་དབུས་གཞུང་གི་བློན་ཆེན་དང་གྲོས་ཚོགས་གོང་འོག་གཉིས་ཀྱི་གི་འཐུས་མི་སོགས་མཇལ་འཕྲད་གནང་ནས་གི་བོད་ནང་གི་ཛ་དྲག་གི་གནས་སྟངས་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་དགོས་པ་དང། བོད་ཀྱི་གི་ཁོར་ཡུག་དེ་གལ་གནད་ཆེན་པོ་ཇི་ལྟར་ཡིན་མིན་དང། དེ་བཞིན་འཕགས་བོད་གཉིས་ཀྱི་གི་ས་མཚམས་ཐོག། རྒྱ་དཀར་ནག་གཉིས་ཀྱི་གི་རྩོད་རྙོག་བཅས་ཀྱི་གི་དོན་ཚན་བཞི་ཡི་གི་ཐོག་ལ་བོད་དོན་ཞུ་གཏུག་གནང་ཡོད་པ་སྐོར་བོད་མི་མང་སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས་ཅིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་འདི་ལྟར་གནང་ཡོད་པ་རེད། ཡང་དེ་དང་ཕྱོགས་མཚུངས་བོད་མི་མང་སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་ཅིག་གིས། ཅེས་ཆ་བགོས་བྱས་པའི་གི་བོད་མི་མང་སྤྱི་འཐུས་ཀྱི་སྐུ་ཚབ་ཚོགས་ཆུང་གཉིས་ནས་གི་ད་བར་རྒྱ་གར་གྲོས་ཚོགས་གོང་འོག་གཉིས་ཀྱི་གི་འཐུས་མི་མཇལ་འཕྲད་གནང་ནས་གི་བོད་དོན་ཞུ་གཏུག་གནང་ཡོད་པ་དང་ད་རུང་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་བརྒྱད་བར་མུ་མཐུད་ནས་གི་རྒྱ་གར་དབུས་གཞུང་གི་བློན་ཆེན་ལས་ཁུངས་དང་ཆབ་སྲིད་ཚོགས་པ་ཁག་གི་གནད་ཡོད་མི་སྣ་ཁག་སོགས་ཀྱི་གི་ལས་ཁུངས་ཁག་ལ་ཆེད་བཅར་གནང་ནས་གི་བོད་དོན་ཞུ་གཏུག་གནང་རྒྱུ་ཡིན་པ་སྐོར་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ།

བོད་ཀྱི་ལུགས་སྲོལ་ཉམས་ཞིབ་པ་དང། གེ་སར་ཞིབ་འཇུག་པ། ན་ཤ་བ་ཤ་བོ་ཚེ་རིང་ལགས། སྐུ་གཤེགས་ཡོད་པའི་གི་ཡིད་སྐྱོ་བའི་གི་གནས་ཚུལ་ཐོན་ཡོད་པ་རེད། དེ་ཡང་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་གཅིག་ཉིན། བོད་ཀྱི་མཚོ་སྔོན་ཞིང་ཆེན་རེབ་གོང་སྨད་མ། ན་ཤ་སྡེ་བ་ནས་ཡིན་པའི་རྩོམ་པ་པོ་དང་ལུགས་སྲོལ་ཉམས་ཞིབ་པ། གླིང་སྒྲུང་ཁྲོད་ཀྱི་གེ་སར་ཞིབ་འཇུག་པ། ན་ཤ་བ། ཤ་བོ་ཚེ་རིང་ལགས་ཁོང་སྐུ་གཤེགས་ཡོད་པ་དང་འབྲེལ་ཡོད་བོད་ནང་གི་བོད་མི་ཞིག་གིས་ཕྱི་ལོ་ཉིས་སྟོང་བཅོ་དགུ་ལོ་ནས་བཟུང་ནད་རྙིང་པ་ཞིག་ན་ནས་གི་ཡུན་རིང་པོ་ནད་མནར་གི་འོག་ལ་གནས་ཡོད་པ་དང་ཁོང་གིས་མཚོ་སྔོན་ཞིང་ཆེན་བརྙན་འཕྲིན་ཁང་སོགས་སུ་བོད་ཀྱི་གི་རིག་གནས་དང་སློབ་གསོ་ཡི་སྐོར་ལ་འཆད་ཁྲིད་ཐེངས་མང་གནང་ཡོད་ཅིང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་མཚོ་སྔོན་ཞིང་ཆེན་གྱི་ཕུལ་དུ་བྱུང་བའི་གི་མཐོ་རིམ་དགེ་རྒན་དུ་བདམས་ཐོན་བྱུང་ཡོད་པ་སྐོར། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་ཡོད་པ་རེད། རྩོམ་པ་པོ་དང་སློབ་གསོ་བ་ན་ཤ་བ་ཤ་བོ་ཚེ་རིང་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་ལྔ་ལོར་མཚོ་སྔོན་ཞིང་ཆེན་མི་རིགས་སློབ་གྲྭ་ཆེན་མོ་ཡི་གྲངས་ཉུང་མི་རིགས་སྡེ་ཚན་ཁག་ནས་སློབ་མཐར་སོན་ཡོད་པ་དང་དེ་ཡི་རྗེས་སུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོར། རྒྱ་ནག་གི་སྤྱི་ཚོགས་ཚན་རིག་ཁང་གི་ཞིབ་འཇུག་སློབ་གླིང་དུ་གླིང་གེ་སར་གྱི་སྒྲུང་དང། བོད་ཀྱི་རྩོམ་རིག་གི་ཞིབ་འཇུག་སློབ་མ་མཐར་སོན་ཡོད་པ་དང། ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་དབྱིན་ཡིག་ཏུ་ཆེད་སྤྱོད་ཀྱིས་དབྱིན་ཇིའི་གི University of Reading ཞེས་པའི་གི་སློབ་གྲྭ་ཆེན་མོ་དེ་ཡི་གི་ནང་ལ་སློབ་གསོ་ཡི་སྐོར་ནས་ཉམས་ཞིབ་གནང་ཡོད་པ་དང། ལོ་འདི་ཁོང་རྒྱ་ནག་གཞུང་གིས་མཚོ་སྔོན་ཞིང་ཆེན་གེ་སར་ཞིབ་འཇུག་ཁང་གི་ཆེད་མཁས་པ་ལ་ངོས་འཛིན་བྱས་ཡོད་པའི་གི་གནས་ཚུལ་ཐོན་འདུག། ཨ་རིའི་གཞུང་ནས་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་མཁན་གྱི་རྒྱ་ནག་གཞུང་གི་དཔོན་རིགས་གཉིས་ལ་ཉེས་ཆད་བརྒྱབ་པ་དེ་ལ། རྒྱ་ནག་གཞུང་གིས་ཡ་ལན་གྱི་ཆེད་དུ་ད་རིང། ཨ་མི་རི་ཀ་གི་གནད་ཡོད་མི་སྣ་གཉིས་ལ་རྒྱ་ནག་གཞུང་གིས་ཉེས་ཆད་བརྒྱབ་ཡོད་པ་གསལ་བསྒྲགས་བྱས་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་གི་ཕྱི་སྲིད་ལས་ཁུངས་ཀྱི་དྲ་རྒྱ་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཟེར་བའི་དེ་ཡི་གི་མིང་རྟགས་བཀོད་པའི་གི་ཡིག་ཆ་ཞིག་ཕྱིར་བསྒྲགས་བྱས་པའི་ནང། ཕྱི་ཟླ་བཅུ་གཉིས་པ་ཚེས་དགུ་ཉིན་ཨ་རིའི་གཞུང་གིས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་ལ་རྒྱ་ནག་གཞུང་གིས་རྩིས་མེད་རྡོག་རོལ་གཏོང་མཁན་གྱི་རྒྱ་ནག་གཞུང་གི་དཔོན་རིགས་གཉིས་ཨ་རིའི་གཞུང་གིས་བཀག་སྡོམ་དང་ཉེས་ཆད་བརྒྱབ་པའི་གི་རྗེས་སུ། དེ་ཡི་གི་ལན་དུ་རྒྱ་ནག་གཞུང་གིས་ཁྲིམས་དོན་དོན་ཚན་བཞི་པ་དང་ལྔ་པ་དྲུག་པ་བཅས་ཀྱི་ནང་ལ་གཏན་འབེབས་བྱས་པ་གཞིར་བཟུང་རྒྱ་ནག་གཞུང་གིས་ཨ་རིའི་གནད་ཡོད་མི་སྣ་ཡུས་མའོ་ཁྲུན་དང་ཁྲོ་ཁྲི་སི་ཏི་གཉིས་ལ་ཉེས་ཆད་རྒྱག་རྒྱུ་ཡིན་པ་སྐོར་གསལ་བསྒྲགས་བྱས་ཡོད་པ་རེད། ཁོང་གཉིས་ལ་ཉེས་ཆད་རྒྱག་རྒྱུ་གི་ཞིབ་ཕྲ་ཡི་གི་ཐོ་འགོད་བཀོད་པའི་ནང། ཁོང་གཉིས་ནི་རྒྱ་ནག་ནང་ལ་ཡོད་པའི་གི་གནས་སྤོ་བྱེད་རྒྱུ་ཡི་རྒྱུ་ནོར་དང། བརྟན་ཚུགས་ཀྱི་རྒྱུ་ནོར། དེ་མིན་གྱི་རྒྱུ་ནོར་སྣ་ཚོགས་ཤིག་བེད་སྤྱོད་གཏོང་མི་ཆོག་པའི་གི་བཀག་སྡོམ་བྱེད་རྒྱུ་དང། རྒྱ་ནག་ནང་ལ་ཡོད་པའི་གི་སྒྲིག་འཛུགས་དང་སྒེར་ཕན་ཚུན་བར་ལ་བརྗེ་ལེན་བྱེད་རྒྱུ་སོགས་ཀྱི་གི་བྱེད་སྒོ་ཁག་ལ་བཀག་སྡོམ་བྱེད་རྒྱུ། དེ་བཞིན་ཁོང་གཉིས་སྒེར་དང་ཐད་ཀ་གི་སྤུན་མཆེད་ཚོ་ལ་རྒྱ་ནག་ནང་ལ་ཡོང་མི་ཆོག་པ་སོགས་ཀྱི་གི་བཀག་སྡོམ་བྱེད་རྒྱུ་ཡིན་པ་སྐོར་འཁོད་ཡོད་པ་རེད། རྒྱ་ནག་གཞུང་གིས་ཉེས་ཆད་རྒྱག་པའི་གི

ཁོང་གི་ཚོགས་གཙོ་ཡི་ལས་ཡུན་སྐབས་ཀྱི་གི་རྒྱུན་གཏན་གྱི་གསར་འགོད་ལྷན་ཚོགས་མཐའ་མ་དེ་ཕྱི་ཟླ་བཅུ་གཉིས་པ་ཚེས་ཉི་ཤུ་རྩ་གཉིས་ཉིན་བསྐོང་ཚོགས་གནང་པའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་ཀྱི་གི་གནད་དོན་ལ་འབྲེལ་བ་དང་དོ་སྣང་བྱུང་རིམ་སོགས་ཀྱི་གི་སྐོར་ལ་འགྲེལ་བརྗོད་ཤུགས་ཆེན་གནང་སྟེ་བོད་དོན་འདི་གལ་འགངས་ཆེན་མོ་ག་ཚོད་ཅིག་ཡིན་མིན་གྱི་རྣམ་འགྱུར་དང་དེ་བཞིན་ཁོང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཏུ་མཇལ་འཕྲད་གནང་མྱོང་ཡོད་པ་དང་རྒྱ་ནག་གཞུང་གི་གནད་དོན་ལ་དོ་སྣང་མ་བྱུང་གི་གོང་ནས་བོད་དང་རྒྱ་ནག་གཞུང་གིས་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་གནས་སྟངས་ལ་བློ་འཚབ་ཡོད་པའི་གནས་ཚུལ་སོགས་གསར་འགོད་པ་ཚོ་ལ་ལན་འདེབས་གནང་ཡོད་པ་རེད། Australia གི་རྒྱལ་ས་མེལ་སྦོརན་ཁུལ་གྱི་གི་རྒྱ་རིགས་སྐུ་ཚབ་ཚོགས་ཆུང་ཞིག Australia ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནང་ལ་ཕེབས་ནས་བོད་དོན་ཐོག་ལ་རྒྱབ་སྐྱོར་གནང་ཡོད་པའི་གནས་ཚུལ་ཐོན་དེ་ཡང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་ཨོ་སི་ཁྲི་ལི་ཡ་ནང་ཡོད་པའི་རྒྱ་རིགས་སྐུ་ཚབ་ཚོགས་ཆུང་ཞིག་ཨོ་སི་ཁྲི་ལི་ཡ་ནང་ཡོད་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་ནང་ཕེབས་ཏེ་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་དང་མཇལ་འཕྲད་ཀྱིས་བགྲོ་གླེང་གནང་ཡོད་པ་རེད་ལ་གནས་ཚུལ་དེ་ཡི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ངོ་སྤྲོད་འདི་ལྟར་གནང་ཡོད་པ་རེད། རྒྱ་རིགས་སྐུ་ཚབ་ཚོགས་ཆུང་དེ་ནི་ཁུལ་དེ་ལ་རྟེན་གཞི་བྱས་པའི་གི་བོད་རྒྱ་འབྲེལ་མཐུད་ཚོགས་ཆུང་དང། རྒྱ་རིགས་དམངས་གཙོ་ལས་འགུལ་ཚོགས་པ། རྒྱ་རིགས་གཞོན་སྐྱེས་གསར་པའི་དམངས་གཙོ་ཚོགས་པ་བཅས་ཀྱི་གི་ཚོགས་པ་དགུ་ལས་གྲུབ་པའི་གི་སྐུ་ཚབ་ཚོགས་ཆུང་དང་རྒྱ་རིགས་ཀྱི་དཔོན་རིགས་ཧྥང་ཁྲིན་བཅས་ཡིན་པ་རེད་ལ། སྐབས་དེར་ཨོ་སི་ཁྲུ་ལི་ཡ་ཡི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་གི་ཕེབས་བསུ་སྣེ་ལེན་དང་འབྲེལ། ད་རེས་ད་ལྟ་མེལ་སྦུན་ཁུལ་གྱི་རྒྱ་རིགས་ཀྱི་ཚོགས་པ་ཁག་གསུམ་གྱི་འཐུས་མི། མི་དགུ་གཅིག་ཨན་ང་ཚོ་ད་ལྟ་དོན་གཅོད་ཁེན་བེ་ར་རྟེན་གཞི་བྱས་པའི་དོན་གཅོད་ལས་ཁུངས་ལ་དེ་འདྲས་སུ་ཕེབས་གནང་སོང། ཨན་ཁོང་རྣམ་པས་ད་གཙོ་བོ་རང་དེ་ཁོ་རང་ཚོ་གི་ད་ལས་འགུལ་སྤེལ་ཡ་དང་ཚོགས་པ་བཙུགས་དགོས་ཡ་གི་དམིགས་ཡུལ་གཙོ་བོ་དེ་ཨ་ནི་རྒྱ་ནག་ནང་ལ་ཅིག་དམངས་གཙོ། དམངས་གཙོ། ཨ་ནི་ཡོང་ཐུབ་ཡ་དང་ཨན་ལྷག་པར་དུ་ད་ལྟ་ཨ་ནི་ཅིག་རྒྱ་ནག་དམར་ཤོག། གཞུང་གི་གདུག་རྩུབ་ཀྱི་སྲིད་བྱུས་དེ་ཚོ་ལ་ད་ཁ་གཏད་བཅའ་ཡ་དེ་འདྲས་ཀྱི་ད་ཅིག་གི་ལས་འགུལ་སྤེལ་ཡ་གི་ཆེད་དུ་ཚོགས་པ་དེ་འདྲ་བཙུགས་གནང་བཞག་དེ་ཡིན་དུས་ཙང་ནས་ད་རེས་དེ་དོན་གཅོད་ལས་ཁུངས་ལ་ད་ཅིག་དོན་གཅོད་དེ་གསར་པ་ཡིན་དུས་ཙང་ནས་འཚམས་འདྲི་དང་མཉམ་དུ་ལ་ཁོང་ཚོ་དེ་འདྲས་བཅར་བ་རེད་ཨེ་ན་ཁོང་ཚོའི་ངོས་ནས་ད་གཙོ་བོ་དེ་ང་ཚོ་བོད་དོན་དེ་འདྲས་པའི་ཐོག་ལ་ཡང་ཅིག་གི་ད་རེས་རྒྱ་རིགས་ཚོགས་པ་ཁག་ནས་མཐུན་འགྱུར་གནང་དགོས་ཡ་དང་ཨེ་ནས་ཅིག་རྒྱབ་སྐྱོར་གནང་དགོས་ཡ་ག་རེ་ཡོད་པ་ནས་དེ་ང་ཚོ་ལ་གསུང་རོགས་བྱེད་ཨེ་ནས་ང་ཚོ་གང་ཐུབ་ཐུབ་གི་རྒྱབ་སྐྱོར་དང་མཐུན་འགྱུར་དེ་འདྲས་གནང་གི་ཡིན་ཟེར་ད་གཙོ་བོ་རང་ཅིག་དེ་འདྲས་དེ་ཁོང་ཚོ་གིས་ད་རེས་འདིར་ཕེབས་ནས་དེ་གསུང་སོང་ལགས་འོ།
སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐབས་དེ་དུས་ཨོ་སི་ཁྲུ་ལི་ཡ་གི་སྲིད་བློན། ཕོ་ལི་ཁེ་ཏིན་མཆོག་དང་མཇལ་འཕྲད་གནང་ཚར་པའི་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོ་ལ་ཨོ་སི་ཁྲུ་ལི་ཡ་གི་སྐུ་ཚབ་དོན་གཅོད་དེ་གསར་འཛུགས་གནང་ཡོད་པར་བཀོད་འདུག་བོད་མི་ཡི་བདེན་པའི་གི་ལས་འགུལ་དང། བོད་ཀྱི་གི་ཆོས་དང་རིག་གཞུང་སོགས་ཀྱི་གི་སྐོར་ལ་ངོ་སྤྲོད་གནང་ཡོད་པ་རེད། ཨོ་སི་ཁྲུ་ལི་ཡ་ཡི་སྐུ་ཚབ་དོན་གཅོད་ཀྱི་ལས་འགུལ་གཙོ་བོ་གཅིག་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་གཞི་བཟུང། བོད་རྒྱ་གཉིས་བར་གྲོགས་པོ་འདུ་ཤེས་དུ་གོང་འཕེལ་གཏོང་ཐབས་དང། དེ་བཞིན་བོད་རྒྱ་ཡི་དཀའ་རྙོག་སེལ་ཐབས་སུ་རྒྱ་རིགས་རྣམས་ལ་གོ་རྟོགས་སྤེལ་དགོས་རྒྱུ་ཡིན་པ་སྐོར་གསུངས་ཡོད་པ། ཨ་ནེ་མདང་དགོང་ཁོང་ཚོ་ཡང་ཁོ་རང་ཚོ་ད་ལྟ་གི་ལོ་རྟག་པར་ཞིག་ད་ལྟ་བོད་རྒྱ་གཉིས་ཀྱི་སྤྱི་ཚོགས་ནང་ལ་ཨ་ནེ་ཡང་ཅིག་གི་འབྲེལ་ལམ་དེ་འདྲའི་གོང་འཕེལ་བཏང་ཡ་དང་དེ་འདྲའི་ནང་ལ་ཨ་ནེ་ཕྱག་ལས་གཟེངས་སུ་ཐོན་པ་དང་དེ་འདྲ་ལ་གཟེངས་རྟགས་ཕུལ་ཡ་ཅིག་སྔོན་མ་ནས་ད་ཉིས་སྟོང་བཅུ་གསུམ་ནས་དེ་འདྲ་གནང་བསྡད་འདུག་ལ། དེ་འདྲ་ཡིན་ཙང་ཨ་ནེ་དེའི་མདང་དགོང་ང་ཚོ་དེ་ལ། སྔོན་མ་དོན་གཅོད་ལས་ཁུངས་ཀྱི་རྒྱ་རིགས་འབྲེལ་མཐུད་པ་ཟུར་པ་ཟླ་སྒྲོན་ལགས་ལ་དེ་འདྲ་ཁོ་རང་ཚོས་ཕུལ་གནང་བ་རེད། ཁོང་རྣམ་པའི་གི་བོད་དོན་ཡི་ཆད་དུ་གདུང་སེམས་མཉམ་སྐྱེད་དུ་མུ་མཐུད་ནས་གི་རྒྱབ་སྐྱོར་བྱེད་རྒྱུ་ཡིན་པ་གི་ཁས་ལེན་བྱས་པ་ལ་ཐུགས་རྗེ་ཆེ་ཞུས་ཡོད་པའི་གི་གནས་ཚུལ་ཐོན་འདུག།

རྒྱ་ནག་གཞུང་དེ་གྱིས་ང་ཚོས་ཁྲིད་ནས་བྱེད་དང་དཔལ་འབྱོར་གྱི་ནུས་པ་འཕེལ་ཡོང་དུས་ཁོ་ཚོས་འཛམ་གླིང་གི་ནང་ལོག་དབང་བསྒྱུར་ཡག་གི་གནས་སྟངས་ཤིག་ཡོང་གི་རེད་ལྷག་པར་དུ་རྒྱ་གར་ལ་ཡིན་པ་ཡིན་ནའི་རྣམ་པ་ཚོས་གི་མཐོང་གི་འདུག་བ། ཉིས་སྟོང་བཅོ་བརྒྱད་བཅུ་དགུ་ནས་ད་ན་ཉིན་ཉིས་སྟོང་ཉི་ཤུ་རྩ་གཅིག་རྩ་གཉིས་ལ་ལ་དྭགས་རེད་ད་ད་ལྟ་མོན་གྱི་ཕྱོགས་ལ་ཡར་ཚང་ཚང་དེ་བྱས་ཡོང་དུས་སྒང་ལ་རྒྱ་ནག་དང་ཧམ་པ་ཆེན་པོ་ཞེ་དྲག་རེད། དེ་བྱས་དུས་སྒང་ལ

ད་དུང་སྤྱི་ཟླ་བཅུ་གཉིས་ཚེས་ཉི་ཤུ་རྩ་བརྒྱད་བར་མུ་མཐུད་རྒྱ་གར་དབུས་གཞུང་གི་བློན་ཆེན་ལས་ཁུངས་དང་ཆབ་སྲིད་ཚོགས་པ་ཁག་གི་གནད་ཡོད་མི་སྣ་ཚོའི་ལས་ཁུངས་སུ་ཆེད་བཅར་གྱིས་བོད་དོན་ཞུ་སྐུལ་གནང་རྒྱུ་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་རྒྱལ་ས་ལྡི་ལི་ནས་ཞལ་པར་བརྒྱུད་འགྲེལ་བརྗོད་གནང་ཞིང་ད་བར་མཇལ་འཕྲད་གནང་ཟིན་པའི་ཁྲོད་ཇམ་མུ་ཀ་ཤི་མིར་མངའ་སྡེ་ནས་ཡིན་པ་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་དང། ཇམ་མུ་ཀ་ཤི་མིར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་ཟུར་པ་འབུམ་རམས་པ་ཧྥ་རུག་ཨབ་དུ་ལ་ལགས་ཀྱིས་བོད་ཀྱི་གནད་དོན་ནི་རྒྱ་གར་གཞུང་ལ་གལ་འགག་ཆེན་པོ་ཆགས་ཡོད་པས་རྒྱ་གར་གྲོས་ཚོགས་ནང་དུ་དེ་སྔ་བཞིན་བོད་དོན་གླེང་སློང་བྱ་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་པ་འགྲེལ་བརྗོད་གནང་གི་འདུག། ཧྥ་རུག་ཨབ་དུ་ལ། ཁོ་རང་འདྲ་བོ་ཟེར་ན་ཁ་སང་ང་ཚོ་བྱས་ཡོད་དེ་ཁོ་རང་འདྲ་བོ་ནི་དམིགས་བསལ་དང་པོ་ང་ཚོ་སྤྱི་འཐུས་ཚང་མ་ལ་ཅིག་དང་པོ་ཁོང་ཐུག་པ་དང་ནི་རྦད་དེ་སྐྱབས་མགོན་རིན་པོ་ཆེའི་སྐུ་གཟུགས་གནས་སྟངས་ག་འདྲ་ཡོད་སྐུ་མདུན་ནི་བདེ་པོ་རེད་འདུག་གས། ང་རང་གི་འཚམས་འདྲི་ཞུ་རོགས་གྱིས། སྐྱབས་མགོན་རིན་པོ་ཆེ་ད་ལྟ་ད་དགུང་ལོ་བརྒྱད་ཅུ་གྱ་བདུན་དུ་སླེབས་བསྡད་པ་ལ་ཁོ་རང་ན་བརྒྱད་ཅུ་གྱ་དྲུག་ཡིན་ས་ཁོ་རང་གི་པཱ་ལགས་ནས་བྱས་ནས་ནི་སྐྱབས་མགོན་རིན་པོ་ཆེ་ལ་འབྲེལ་བ་ཤུགས་ཆེན་པོ་ཡོད། ད་བོད་པ་ལ་དེ་དམིགས་བསལ་གྱི་དཔེ་ལྟར་སྔོན་མ་ནི་ཀ་ཤི་མིར་གྱི་མཉམ་དུ་འབྲེལ་བ་ཤུགས་ཆེན་པོ་ཞིག་ཆགས་བསྡད་ཡོད། བོད་ཀྱི་གནས་སྟངས་འདྲ་བོ་ན་དེའི་དཔེ་ལྟར་ད་རྒྱ་གཞུང་གིས་ཁོ་རང་གནད་འགག་ཆགས་བསྡད་ཡོད་ཁོ་རང་ལ་དཔེ་ལྟར་གྲོས་ཚོགས་ནང་ལ

རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་ལ་ཧར་སིན་སི་རོ་ཡ་ལགས། གྲོས་ཚོགས་འོག་མའི་འཐུས་མི་ལྕམ་མ་ལ་ར་ཇི་ཡ་ལ་ཤི་མི་ལགས། དེ་ནས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་བྷིརེན་དི་ར་པར་སཱད་ལགས། རྒྱ་གར་དབུས་གཞུང་གྲངས་ཉུང་མི་རིགས་ཚོགས་ཆུང་གི་ནང་པའི་སྐུ་ཚབ་ལྕམ་རིན་ཆེན་ལྷ་མོ་ལགས། རྒྱ་གར་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་རམ་ཅཱན་དར་ཇཱང་གི་ར་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཧཱས་མུག་བྷའི་པ་ཊེལ་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་བྷ་ལག་ནཱད་ལགས། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Dhal Singh Bisen ལགས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Guman Singh Damor ལགས་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Vinayak Raut ལགས་བཅས་དང་ལྷན་དུ་མཇལ་འཕྲད་གནང་འདུག་གོང་ཞུས་བོད་མི་མང་སྤྱི་འཐུས་རྒྱུན་ལས་ཀྱི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་རྣམ་པ་སྟེ་སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས་དང། སྤྱི་འཐུས་མཁན་པོ་ཀ་བྲག་དངོས་གྲུབ་བསོད་ནམས་ལགས། སྤྱི་འཐུས་དགེ་བཤེས་ལྷ་རམས་པ་གོ་བོ་བློ་བཟང་ཕན་བདེ་ལགས། སྤྱི་འཐུས་ཚེ་རིང་དབྱངས་ཅན་ལགས། སྤྱི་འཐུས་རྒྱལ་ལྡོང་ཕུར་བུ་རྡོ་རྗེ་ལགས། སྤྱི་འཐུས་བློ་བཟང་ཐུབ་བསྟན་ལགས་བཅས་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ནད་པ་མང་དྲགས་པ་ཅན་གྱི་སྨན་གོང་ནོམ་ཚང་ཁ་ཤས་ཤོས་ཀྱིས་སྨན་པ་ལ་བསྟེན་གཏུགས་བྱེད་གོ་སྐབས་རག་ཁག་པོ་བྱུང་བ་དང་དེ་བཞིན་སྤྱིར་བཏང་གི་ཆམ་རིམས་ཀྱི་ནད་ཕན་ཆེད་ཀྱི་སྨན་རིགས་སོགས་གང་ཡང་རག་ཐབས་དཀའ་བོ་གི་གནས་སྟངས་ཆགས་འདུག། བདེ་འཇགས་ཆེད་མིང་བརྗོད་འདོད་མེད་པའི་མཚོ་སྔོན་ནང་གི་ནུས་ལྡན་བོད་མི་ཞིག་གིས་ད་ལྟའི་ཆར་ཁོང་གི་ཟི་ལིང་དང་མགོ་ལོག་ཡུལ་ཤུལ་བཅས་སུ་ཡོད་པའི་ཉེ་འབྲེལ་སྤུན་མཆེད་དང་གྲོགས་པོ་ཁྱིམ་མཚེས་ཁོང་ཚོ་གི་ནང་མི་དང་ཁག་ཅིག་བཟའ་མི་ཡོངས་རྫོགས་ལ་ཆམ་པ་ལྟ་བུ་གི་ནད་དེ་ཕོག་ནས།

བོད་ནང་གི་བོད་མི་ཧ་ཅང་མང་པོ་ལ་ཆམ་པ་ལྟ་བུ་གི་ནད་ཕོག་པ་དེ་ནི་ཏོག་དབྱིབས་ནད་ཡམས་ཀྱི་ནད་འབུ་ཨོ་མི་ཁོ་རོན་ཡིན་མིན་བརྟག་དཔྱད་ར་སྤྲོད་ཀྱི་ཡོ་ཆས་ལ་རིན་པ་དགོས་པས་ཉོ་མི་ཐུབ་པ་སོགས་ཀྱི་དཀའ་ངལ་རྐྱེན་གྱིས་ད་བར་ནད་གང་ཡིན་མིན་ཤེས་རྟོགས་ཁག་པོ་ཡིན་ནའང་ཆམ་པ་ལྟ་བུ་གི་ནད་དེ་མང་ཆེ་ཤོས་ཀྱིས་ཏོག་དབྱིབས་ནད་ཡམས་ཀྱི་ནད་འབུ་དང་འབྲེལ་བ་ཡོད་པ་ཡིད་ཆེས་བྱེད་ཀྱི་ཡོད་པ་རེད།

ཨ་རིའི་རྒྱལ་ས་ཝཱ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནི་ད་རིང་གི་ལས་རིམ་གཙོ་སྐྱོང་བ་ང་བློ་བཟང་ཆོས་འཕེལ་ཡིན། ཨ་ནི་རྣམ་པ་ཚོ་གིས་ང་ཚོ་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།